འོ་འདི་ནི་རྒྱུད་ལ་སྐྱེ་ཐབས་ཤིག་གནང་དགོས་ཀྱི་རེད་འོ་མར་ཤེས་འདི་རྒྱུད་ལ་སྐྱེས་ན་དེ་ནི་དྲིན་དྲན་པ་དང་དྲིན་གཟོ་བ་དང་ཡིད་འོང་བྱམས་པ་སོགས་ཡང་རུང་བ་རྒྱུ་འབྲས་ལྷག་མ་དེ་ཚོ་ནི་ག་བྱེད་ན་གོ་དེའི་ཤུགས་དེ་ནི་སྐྱེ་ལས་སླ་བ་ཡོད་རེད་འོ་འདི་ནི་འདི་མར་ཤེས་མ་སྐྱེས་ན་དེ་ནི་ད་ག་རེད་པ་དེ་ནི་མ་ཚེ་འདི་ལ་ཆ་བཞག་ན་ཚེ་འདི་ག་མ་ཡིན་ཚེ་འདི་གི་མ་གི་དེ་ནི་ག་ས་ཚེ་འདི་འདི་གི་མ་གི་དེ་ནི་འོ་སོ་སོ་ལས་སོ་སོ་ལ་དེ་ཚེ་འདི་ལ་དྲིན་བྱ་མ།

དེ་ཡང་དེ་ནས་སྔར་མ་བྱས་པར་མ་ཟད་མ་འོངས་པ་ནའང་བྱེད་པར་འགྱུར་བ་མཐའ་ཡས་རེད། འགྱུར་བ་མཐའ་ཡས་རེད་དེ་ལྟར་བསམས་པ་ན་བ་རང་གི་མ་བྱས་པ་ལ་ངེས་པ་བརྟན་པོ་བཙལ་བར་བྱ་སྟེ་ཟེར། འོ་དེ་ནི་ད་ལྟར་གྱི་ཚེ་རབས་སྔ་མ་རྣམས་སུ་མ་བྱས་པའི་ཐོག་ནས་མ་ཟད་པས་དེ་རྣམས་ང་རང་ཚོ་དེ་རྣམས་ཀྱི་གར་ས་རེད་པས་ན་བ་དེ་ནི་ཁོ་བས་ན་རེད།

ཐ་ན་དེ་འདྲ་ཡིན་ན་དེ་དག་ཐག་པ་རི་བོར་བཅད་ནས་དེ་ལུང་དང་རིགས་པའི་སྒོ་ནས་བསམ་ནས་དེ་ནི་འོ། མར་ཤེས་སྐྱེས་པའི་ཚད་ག་རེ་རེད་ཟེར་ན་མར་ཤེས་སྐྱེས་པའི་ཚད་ནི་དེ་ནི། སྲོག་ཆགས་བས་ང་རང་གི་མདུན་དུ་ཡང་དེ་ནི་ཤིག་འདྲ་བོ་གཅིག་དང་གཅིག་ད་ག་ན་ཤིག་གཅིག་འབུ་ཆུང་ཆུང་གཅིག་སོ་སོའི་མདུན་དུ་འདུག་གི་འདུག་ཏུ་གྱུར་ན་ཡང། འོ་དེ་ནི་དེ་མཐོང་མ་ཐག་ཏུ། དེ་མཐོང་བ་ན་དེ་ནི། ཚེ་རབས་སྔ་མ་རྣམས་སུ་ངས་འདི་བས་གར་སོན་ནས་བས་སྔོན་མ་སྔོན་མའི་སྙིང་ལོགས་སུ།

འོ་དེ་ནི་བས། ཁ་ས་ལྷང་ལྷང་དྲན་པ་ཞིག་བྱུང་ན་དེ་ནི་མར་ཤེས་པའི་རྟོགས་པ་སྐྱེས་པ་ཡིན་སོགས་དེ་ལས་བརྗོད་འདུག་ད་རེ་བ་ད། སྲོག་ཆགས་གྲོག་སྦུར་ཚུན་ཆད་འབུ་སྲིན་གཅིག་ཐུག་འདུག་ཅེས་ཐུགས་ཁུར་གནང་ན་ཡང། འོ་དེ་ནི་ཁ་ས་ཡིན་འདི་ནི་དེ། དངོས་གནས་འདི་ཡིས་དེ་ནི་འོ་དེ་བྱས་པ་རེད་ཁ་ས་ཡིན་འདི་ནི་འོ་དེ་བུ་བྱས། འདིས་ང་རང་གི་མ་བྱས། ང་རང་གི་སྐྱིད་སྡུག་མཚམས་བཅད་པས་འདིར་རས་ནི་བཏོད་དགོས་པ་འདྲ་བོ། འོ་དེ་ནི་བྱུང་བ་རེད་བསམ་པ་འདྲ་བོ་དེ་ནི་འདྲ་བོ་དེ་ནི།

བུ་ལ་ན་ཚ་ལ་སོགས་པའི་སྡུག་བསྔལ་བྱུང་ན་དེ་ནི་བུ་འཆི་བ་བས་རང་འཆི་བ་དང་བུ་ན་བ་བས་རང་ན་བ་དང་བུ་སྡུག་པ་བས་རང་སྡུག་པ་བསམ་པ་ཐག་པ་ནས་འདམ་ཞིང་སྦྱོར་བས་དེ་ནི་དེ་སེལ་བའི་ཐབས་བྱེད་པ་ཡིན་ནོ་ཞེས་དེ་ནི་ནོ། དེ་ནི་མདོར་ན་རང་གི་ཤེས་ཚད་དང་ནུས་ཚད་ཀྱིས་དེ་ནི་ཕན་བདེ་གང་ཡིན་ཐམས་ཅད་སྒྲུབ་པ་གནོད་པ་དང་དེ་ནི་སེལ་བར་བྱེད་པའི་ཚུལ་རྣམས་སེམས་རྩེ་གཅིག་ཏུ་སེམས་པའོ་ཟེར་བ་འདི་འདྲ་ཞིག་ད་ག་ཡིན་ན་མེད་ན་དེ་ནི་དྲིན་ག་འདྲ་རེད་ཟེར་བ་དང། འོ་དེ་ནི་དཔེར་ན་ཚེ་འདི་ཡི་མ་ལྟ་བུ་ཞིག་ལ་ཆ་བཞག་ན་དེ་ནི་ཚེ་འདི་ཡི་མ་དེ་ཡོད་དེ་ན་འོ་ཐོག་མཐའ་བར་གསུམ་དུ་ང་རང་ཚོ་ནི་དེ་ནི་དྲིན་ཆེན་པོ་བྱས་ཡོད་རེད་ཟེར་བ་དེ་ཐོག་མཐའ་བར་གསུམ་དུ་ག་འདྲ་རེད་ཟེར་ན་ཐོག་མ་ཟླ་བ་དགུ་དང་ངོ་བཅུ་ཡི་བར་དུ་མངལ་གྱི་ནང་དུ་གསོས། མྱང་གྲོ་བ་ན་ར་ཡ་མྱང་གྲོ་བ་ན་ར་མྱང་ནི་དེའི་དགོས་སུ་མེད་དེ་ན་ཕར་འགྲོ་བ་ན་ར་ཡིན་པ་ཕྲུ་གུ་དེ་ལ་གནོད་དོགས་བ་དེ་ན་ས་གཏོར་བཅས་དེར་ཟས་ཟ་ཡ་ན་བ་ཕར་ཚུར་ཕར་འདུག་ཚུར་འདུག་བཅས་ལ་སྤྱོད་ལམ་རྩུབ་པོ་གང་ས་ཅི་ཡིན་དེ་ནས་དེ་བུ་དེ་ལ་གནོད་དོགས་པས

དེ་ནས་ཕྱི་མ་མ་མ་སྐྱེས་ཡོང་བའི་སྐབས་སུ་ཡང་དེ་ནས་འོ་དེ་ནས་ང་རང་དེ་ནས་ཤ་ཡི་འབུ་རུ་ཆེ་བས་ཡོད་མ་རེད་པ་དེ་ཡིན་ནའང་དེ་ནས་ད་ནོར་བུ་རིན་པོ་ཆེ་རྙེད་པ་དེ་བས་དེ་ནས་དགའ་ཚོར་བྱས་མ་ནོར་བུ་ནོར་བུ་རྙེད་པ་དེ་བས་དེ་ནས་དགའ་ཚོར་བྱས་འོ་དེ་ནས་འོ་དེ་ནས་ག་རེ་ཟེར་བའི་སྟེགས་པའི་ག་རེ་ཟེར་བའི་དེ་ནས་གཟུགས་པོའི་དྲོད་ལ་ཡང་སྦྱར་དེ་ནས་ཟུ་ཟུ་ཟུ་ལག་པའི་རྩེ་ལ་ཡང་ཁེལ་དེ་ནས་འོ་དེ་ནས།

སྤྲོ་སྒུལ་ཆེད་དུ་བཏང་ནས་དེ་འདྲ་འདྲ་བའི་དེ་ནི་དྲིན་ཆེན་པོ་བསྐྱངས་པ་རེད་སོགས་ཐུགས་གསོ་རིང་པོ་ལོས་བྱུང། ད་མདོར་ན་དོན་དག་ཡ་ནི་དེ་ནི་རང་གི་ཤེས་ཚད་དང་ནུས་ཚད་ཀྱིས་དེ་ནི་ཕན་བདེ་གང་ཡིན་སྒྲུབ་པ་རེད། ད་དཔེར་ན་མིའི་སྐབས་སུ་ཡིན་ན་ད་ང་རང་མཐོང་བཞིན་པ་ཚེ་འདི་གའི་ཨ་མས་རང་ལ་ཕེབས་ག་རེ་ཟེར་གི་བས་དེ་ནི་འོ་ཐོག་མཐའ་བར་གསུམ་དུ་དྲིན་ཆེན་པོ་བསྐྱངས་ཡོད། ད་ནི་ང་རང་ཚོ་དེ་ནི་འདི་གའི་ལུས་ལ་ཆོས་གོས་རྣམ་གསུམ་གྱོན།

ཚེ་འདི་གི་མ་གི་བུ་རེ་གཅིག་ཡོད་པ་ནང་བཞིན་ཁོ་ང་རང་ཚོར་དེ་བྱས་ཡོག་དང་གོ་དྲིན་ཆེན་པོ་བསྐྱངས་ཡོག་དང་རེད་འོ་དེ་འདྲ་རེད་བ་དེ་འདྲ་དྲིན་ཆེན་པོ་བསྐྱངས་པ་ཡིན་ཙང་རེད་དོན་དག་ཡང་སྙིང་དེ་རེད་བ། ཚེ་འདི་གི་མ་དང་དེ་འདྲ་ཚེ་རབས་སྔ་མའི་མ་གཉིས་རང་རང་ལ་དྲིན་གྱིས་བསྐྱངས་པ་ལ་ཁྱད་པར་ཡོག་མ་རེད་ད་མ་ཡིན་པ་ལ་ཁྱད་པར་ཡོག་མ་རེད་དྲིན་གྱིས་བསྐྱངས་པ་ལ་ཁྱད་པར་ཡོག་མ་རེད་བ་དེ་འདྲ་རེད།

ལྕགས་དང་སེམས་ཅན་དེ་དེ་ནི་ངོ་མི་ཤེས་པ་གཅིག་གིས་དེ་ངོ་མི་ཤེས་པ་ཡིན་ཙང་དེ་མ་ཡིན་པ་ངོ་ཤེས་ཀྱི་མི་འདུག་ཟེར་མ་ཡིན་ནི་མ་ཡིན་པ་ངོ་ཤེས་དགོས་པ་ལ་དེ་ནི་ངོ་མི་ཤེས་ན་དག་པོ་འདུག་ཟེར་ནས་དེའི་ཁྱད་པར་ཡོད་མ་རེད་དེ་ནི་མ་བུ་ངོ་མི་ཤེས་པ་དེ་ནི་དག་པོ་ཡོད་རེད་འོ་དེ་ནས་དེ་རིག་པ་དང། འོ་དེ་ནས་ཆུང་ཆུང་ཆུང་དུས་ནས་ཕ་མ་ཕྲུ་གུ་མ་བུ་ཡ་བྲལ་ལ་ཕྱིན་ནས་དེ་ནས་ཡ་གཉིས་དེ་ནི། བུས་ཕ་མ་ངོ་མི་ཤེས་བུ་མོ་ག་རེ་ཟེར་ཕ་མས་བུ་ངོ་མི་ཤེས་པ་དེ་འདྲ་མང་པོ་ང་ཚོ་མངོན་སུམ་དུ་དེ་ནི་མཐོང་རྒྱུ་ཡོད་རེད་འོ་དེ་ནས་ཡིན་ཙང་དེ་ལས་རྒྱུ་མཚན་གྱིས། འོ་དེ་ནི་དེ་ཙམ་གྱི་རྒྱུ་མཚན་གྱིས་འགྲུབ་ཡོད་མ་རེད་འོ་དེ་འདྲ་རེད་དེ་འདྲ་ཡིན་ཙང།

མ་གི། ནོ། ག་རེ་ཟེར་སོ་སོའི་མ་བྱས་པའི་གནས་སྐབས་སུ་ཐོག་མཐའ་བར་གསུམ་དུ་འོ་དྲིན་གྱིས་བསྐྱངས་དེ་ནི་འོ་སྲོག་འོ་བརྒྱ་ཕྲག་མང་པོ་སྟོན་པས་དེ་ནི་དྲིན་གྱིས་བསྐྱངས་ཡོད་དེ་བསམ་རྒྱུ་དེ་རེད། དེ་ལྟར་བསྒོམས་པས་དེ་ནི་དྲིན་དྲན་པའི་བློ་ཚིག་ཙམ་མིན་པ་ཞིག་སྐྱེས་པ་ན། དེ་ནས་ཕ་ལ་སོགས་པའི་མཛའ་བཤེས། གཞན་རྣམས་ལ་ཡང་མར་ཤེས་པར་བྱས་ལ་དེ་ལྟར་བསྒོམ་མོ་ཟེར་བ་རེད། འོ་དེ་ག་རེད་བ་ད་ཚེ་འདི་ཡི་མ་དག་དེ་ནས་ག་རེ་ཟེར་གི་རེད་བ་དེ་ནས་དྲིན་དྲན་པའི་བློ་ཞིག་སྐྱེས་ཚིག་ཙམ་མིན་པ་ཡག་པོ་སྐྱེས་སོང་ན་དེ་ནས་དེ་ནས་སོ་སོའི་ཕ་དང། འདྲི་བ་དང་ཕ་དེ་གས་དེ་ནས་མ་བྱས་པའི་གནས་སྐབས་སུ་དེ་ནས་ལས་དྲིན་ཆེན་པོ་བསྐྱངས་ཡོད་རེད་བསམ་པ་ད་ལྟ་ད་ལྟ་བསམ་བློ་བཏང་བ་ན་ཡིད་ཚིམས་སམ། དེ་ནས་གཞི་ནས་དེ་ནས་འོ་ག་རེ་ཟེར་གི་རེད་བ་དེ་ནས་སོ་སོའི་དེ་ནས་འོ། དགྲ་དང། དགྲ་ལ་སོགས་པ་དང་ཡིད་དུ་མི་འོང་བའི་དགྲ་ཡོད་རེད་བ་སོ་སོར་གནོད་པ་བྱེད་པ་དགྲ་དགྲ་དེ་ཚོས་ཡང་མ་བྱས་པའི་གནས་སྐབས་སུ་དྲིན་ཆེན་པོ་བསྐྱངས་ཡོད་དགྲ་གཉེན་བར་མའི་སེམས་ཅན་དེ་ནས་ཕར་ཕར་རྒྱ་ཆེ་རུ་ཆེ་རུ་བཏང་ནས་དོན་དག་ཡེ་ནས་དེ་ནས་འོ།

ད་དཔེར་ན་ཚེ་འདི་མ་ལྟ་བུ་ཞིག་ཡིན་ན་དེ་ནི་མིག་ལོང། དེ་ནི་ལོང་ཁྲིད་མེད། དེ་ནི་འོ་ག་རེ་ཟེར་གི་རེད་བ་དེ་ནི། འོ། དེ་ནི་ག་རེ་ཟེར་གི་རེད་བ་དེ་ནི། དགེ་བཤེས་གཉེན་ལོང་ཁྲིད་ནི་མེད། དེ་ནི་གཡང་ས་གཡང་ས་ཆེན་པོ་ཅིག་ཅིག་ཁར་ཕར་དེ་ནི་ཕྱིན་ནས་ཟག་འགྲོ་ཟག་འགྲོ་ཞིག་དེ་འདུག་ན། དེ་ནི་འོ་ཚེ་འདི་གི་དེ་ནི་མ་འདི་གི་བུ་འདི་གི་དེ་ནི་འོ། མ་དེ་མི་སྐྱོབ་ན་དེ་ནི་ག་དུས་སྐྱོབ་དེ་ནི་མ་དེ་སྐྱོབ་ཡག་གི་དེ་ནི།

འོ་དེ་ལ་རྩ་ནས་ཡ་རབས་མ་བྱས་པ་བྱས་གཡུགས་བཞག་ན་དེ་ནི་ཐམས་ཅད་ཀྱིས་མ་རབས་སྡུག་ཅག་ཅིག་རེད་གཏོང་དགོས་ཁོ་མི་དེ་སྡུག་བ་ལ་ཁོ་རའི་ཨ་མ་ལ་ཡིན་ཁྱོད་ནི་བས་ཡ་རབས་བྱེད་ཀྱི་མི་འདུག་བྱས་ཐམས་ཅད་ཀྱིས་སྡུག་པ་ཅིག་རེད་གཏོང་དགོས་མ་རབས་སྡུག་བ་འདྲ་ཞིག་རེད་གཏོང་དགོས་དེ་འདྲ་ཞིག་རེད་བ་འོ་དེ་འདྲ་ཡིན་ལ། དེ་ག་ནང་བཞིན་དེ་ནི་འོ། མ་རྒན་སེམས་ཅན་ཚོ་ཡང་དེ་ནི། མིག་ལོང་བ་ནང་བཞིན། དེ་ནི་དགེ་བ་དང་མི་དགེ་བའི་དེ་ནི་བླང་དོར་བླང་དོར་ཤེས་པའི་བློ་གྲོས་ཀྱི་མིག་ནི་མེད་བླང་དོར་ཤེས་པའི་བློ་གྲོས་ཀྱི་མིག་ནི་ལོང། འོ་དེ་ལུང་འདྲེན་དུ་འདྲ་བས་དེ་ནི་དགེ་བའི་བཤེས་གཉེན་གྱིས་ནི་མ་ཟིན། འོ་དེ་ནི་ད་སྐད་ཅིག་རེ་རེ་ལའང་ཡང་སྡིག་པ་མང་པོ་ཅིག་བསགས་ནས་དེ་འདྲ་ཡང་ཡིན་དེ་ནི་རེ་བ་ཉི་མ་སྐད་ཅིག་སྐད་ཅིག་མ་ན་ཡང་དེ་ནི་ངན་སོང་དུ་སོང་དུ་གང་རུང་དུ་སྐྱེ་ཡའི་རྒྱུ་སྡིག་པ་མི་དགེ་བ་མང་པོ་ཅིག་བསགས་ནས་འདུག་ཙང་ནི་དཔལ་ངན་སོང་གསུམ་གྱི་གཡང་ས་ལ་མ་མ་ལྷུང་ཡ་ལ་དཔལ། འོ་དེ་ནི་ད་ལྷུང་ཆོག་ཆོག་ཅིག་བསྡད་ཡོད་པ་ཡིན་ད་ནི་ད་འདིའི་སྐ་རོ་དེ་ནི་ང་རང་ཚོ་ད་རེས་བསྟན་བཅོས་འོག་འཇུག་ཡོད་འདུག་སངས་རྒྱས་ཀྱི་བསྟན་པ་རིན་ཆེན་དགེ་བའི་བཤེས་ཀྱིས་རྗེས་སུ་བཟུང་ནས་གང་ཡག་ཞིག་སླེབས་བསྡད་ཡོད་རེད་པ་འོ་དེ་སླེབས་བསྡད་ཡོད་ཙང་ད་དེ་ཚོའི་དོན་མ་བྱས་ན་དེ་ནི་ཞེ་དྲག་མ་རབས་ཐ་ཆད་རེད་ཟེར་བ་དེ་འདྲ་བྱས་ནས། དེ་ལས་འཕྲལ་བྱུང་བ་ཡོད་མ་རེད་བྱུང་ནས་རང་ཉིད་སོ་སོའི་གཅིག་པུ་དེ་འདྲ་བར། ཁོ་ལས་གང་ལྟར་ཅི་ལྟར་བྱས་སེམས་ཅན་གྱི་དོན་མ་བྱས་པ་བྱས་དེ་ཚོ་ཐམས་ཅད་བག་ཡོད། རང་ཉིད་གཅིག་པུ་གང་ལྟར་ཅི་ལྟར་བྱས་པ་ནི་དེ་ནི་འོ། འོ་དེ་ནི་བས། ཉན་ཐོས་དང་རང་རྒྱལ་སོགས་ཀྱི་ད། ཉམས་ལེན་བྱེད་སྟངས་རེད་མ་གཏོགས་བུ་གཅིག་གི་དེ་ལ་སྐྱེ་སེ།